གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ཏི་སི་ནང་རྟེན་གཞི་གནང་བའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་པ་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་པའི་ཚེས་བརྒྱད་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་མགོ་འཛུགས་ཞུ་གི་ཡོད་ལས་རིམ་དེ་བཞིན་ཚེ་རིང་ཉི་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོལ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་བཅས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུ་བ་དང་འབྲེལ་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན། ཐེངས་འདིའི་ལས་རིམ་ཁག་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་སྦེལ་གཟེངས་རྟགས་ཐོབ་པའི་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་དང་བུད་མེད་ཀྱི་རང་དབང་ཐོབ་ཐང་འདྲ་མཉམ་དགོས་པའི་འབད་བརྩོན་གནང་མཁན། ད་ལྟ་བཙོན་ཁང་དུ་ཡོད་པ་ལྕམ Narges Mohammadi ལགས་སུ་འཚམས་འདྲིའི་གསུང་འཕྲིན་ཞིག་རེས་གཟའ་སྤེན་པའི་ཉིན་བསྩལ་གནང་ཡོད་པ་སོགས་ཐེངས་འདིའི་གསར་འགྱུར་ཁག་དང། དེ་ནས་སྒང་ཏོག་ཁུལ་དུ་གནས་སྡོད་བོད་མི་ཚོས་མངའ་སྡེའི་གཞུང་དམངས་གཉིས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད། འབྲས་ལྗོངས་ནང་ཆུ་ལོག་གི་རྐྱེན་པས་གནོད་འཚེ་ཕོག་ཡུལ་ས་གནས་སུ་རོགས་རམ་གནང་བཞིན་པའི་སྐོར་དང། དེ་ནས་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱས་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་ཕལ་ཆེ་བ་ནི་དམར་ཤོག་གཞུང་གི་ཁེ་ཕན་གཙོ་བཟུང་བྱེད་བཞིན་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་བའི་སྐོར་དང། མཇུག་ཏུ་རྡ་རམ་ས་ལའི་ཉིན་དེབ་ཀྱི་ལེ་ཚན་ནང། བཞུགས་སྒར་དུ་རྟེན་གཞི་བྱས་པའི་ན་གཞོན་རྩོམ་པ་པོ་བསྟན་ཕུན་ལགས་དང་ལྷན་དུ་ཁོང་གིས་བརྩམས་གནང་བའི་ཕྱག་དེབ་རྣམས་ཚོང་འབྲེལ་གནང་ཕྱོགས་དང་རྩོམ་ཡིག་ལ་དབྱིངས་བྱུང་ཚུལ་སོགས་ཀྱི་སྐོར་གླེང་མོལ་ཞུས་པ་བཅས་གསར་འགྱུར་དང་ལེ་ཚན་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་ཁག་དབྱངས་སྒྲོལ་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་གཉིས་ཀྱིས་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་སྦེལ་གཟེངས་རྟགས་ཐོབ་པའི་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་དང་རང་དབང་བུད་མེད་ལ་ཐོབ་ཐང་འདྲ་མཉམ་དགོས་པའི་འཐབ་རྩོད་གནང་མཁན་དང་ད་ལྟ་བཙོན་ཁང་ནང་ཡོད་པ་ལྕམ་ནར་ཀིས་མོ་ཧོ་མ་ཏི་ལགས་ལ་འཚམས་འདྲིའི་གསུང་འཕྲིན་ཞིག་ཁ་སང་གཟའ་སྤེན་པའི་ཉིན་བསྩལ་གནང་མཛད་འདུག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྕམ་ནར་ཀིས་མོ་ཧོ་མ་ཏི་ལགས་ལ་བསྩལ་གནང་མཛད་པའི་གསུང་འཕྲིན་དེའི་ནང་དེང་སྐབས་མང་གཙོའི་རིན་ཐང་དང་ཕྱི་གསལ་ནང་གསལ་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་ཞུ་རྒྱུ་འདྲ་མཉམ་དགོས་པ་བཅས་ནི་འཛམ་གླིང་ཁྱོན་ཡོངས་ཀྱི་རིན་ཐང་ཞིག་ཏུ་ངོས་འཛིན་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་དང་དེ་ཡིས་ང་ཚོ་ཚང་མར་ཁེ་ཕན་ཡོད་སྐོར་བཀོད་གནང་མཛད་འདུག་ལ་ད་དུང ྋགོང་ས་མཆོག་གིས་དེ་དག་སྐོར་དེ་སྔོན་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ཨི་རན་ནས་ཡིན་པའི་ལྕམ་ཤཱ་རིན་ཨ་བྷ་ཏི་ལ་སོགས་ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་མཁན་ཁ་ཤས་ཀྱི་ལྷན་དུ་བཀའ་བསྡུར་གནང་མྱོང་ཡོད་སྐོར་ཡང་སྩལ་གནང་མཛད་འདུག། ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མགོན་པོ་གང་ཉིད་ནས་བུད་མེད་ལ་དབྱེ་འབྱེད་བྱེད་བཞིན་པའི་དཀའ་ངལ་སེལ་ཐབས་དང་སྤྱི་ཚོགས་ནང་ཞི་བདེ་བསྐྲུན་ཐབས་ཆེད་འབད་བརྩོན་གནང་མཁན་ཡོངས་ལ་བསྔགས་བརྗོད་མཛད་ཀྱི་ཡོད་སྐོར་བཀོད་གནང་མཛད་འདུག་ད་དུང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ད་ལོའི་ནོ་བེལ་ཞི་བདེའི་གཟེངས་རྟགས་འདི་ནར་ཀིས་ལགས་ལ་ཕུལ་བ་དེ་ནི་བུད་མེད་རྣམས་ཀྱིས་ང་ཚོ་སྐྱེས་པ་ནས་བཟུང་ང་ཚོའི་མི་ཚེ་ནང་ཉིན་ལྟར་ལས་འགན་ཆེན་པོ་འཁུར་བཞིན་པ་ཁག་ལ་ཡི་རངས་བསྔགས་བརྗོད་གཏིང་ཟབ་ཞུས་པ་ཞིག་ཡིན་པར་ཐུགས་ཡིད་མཛད་ཀྱི་ཡོད་སྐོར་བཀའ་སྩལ་གནང་མཛད་འདུག་ད་དུང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་བེལ་ཞི་བདེའི་གཟེངས་རྟགས་ཐོབ་མཁན་ལྕམ་ནར་ཀིས་མོ་ཧོ་མ་ཏི་ལགས་ལ་སྩལ་གནང་མཛད་པའི་གསུང་འཕྲིན་དེའི་ནང། དེང་སྐབས་འཛམ་གླིང་ནང་འགྱུར་བ་ཞིག་འགྲོ་རྒྱུའི་འདོད་པ་བྱེད་མཁན་ཇེ་མང་དུ་འགྲོ་བཞིན་པ་དང་འགྱུར་བ་དེ་ཡང་འཁྲུག་རྩོད་ཁག་འཚེ་མེད་ཞི་བ་དང་གྲོས་མོལ་གྱི་ལམ་ནས་སེལ་ཐུབ་པ་དང། འགྱུར་བ་དེ་དག་གི་གཞི་རྩ་ནི་བྱམས་སྙིང་རྗེ་དང་འགྲོ་བ་མིའི་འགན་འཁྲིར་ཡོད་པ་དང་མགོན་པོ་གང་ཉིད་ཀྱིས་ཤེས་ཡོན་ཐོག་ནས་འགྲོ་བ་མིའི་རིགས་གཅིག་གྱུར་ཡིན་པའི་འདུ་ཤེས་ཀྱི་རིན་ཐང་ལ་བརྩི་མཐོང་གོང་འཕེལ་གཏོང་རྒྱུའི་དམིགས་ཡུལ་བསྒྲུབ་རྒྱུ་ཡིན་པར་ཐུགས་ཡིད་མཛད་ཀྱི་ཡོད་སྐོར་བཀའ་སྩལ་གནང་མཛད་པ་མ་ཟད། ང་ཚོ་ཚང་མ་གཅིག་ལ་གཅིག་བརྟེན་དང་ལུ་གུ་སྦྲེལ་ཡོད་སྟབས་འཛམ་གླིང་མི་མང་ཡོངས་སམ་ང་ཚོ་ཚང་མའི་བདེ་དོན་ཆེད་ཡིན་སྐོར་དང་མཐའ་དོན་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལྕམ་ནར་ཀིས་ལགས་ལ་ཐུགས་སྨོན་དང་འཚམས་འདྲི་ཡང་བསྐྱར་མཛད་ནས་གསུང་འཕྲིན་དེ་མཇུག་བསྡོམས་མཛད་གནང་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཀོ་ལོམ་པི་ཡའི་ནང་ཡོད་པའི་མ་སི་ལིང་གཙུག་ལག་སློབ་གཉེར་ཁང་གི་སྡེ་ཚན་ཞིག་ནང་ཆེད་ཕེབས་ཀྱིས་དེར་ཡོད་སློབ་ཕྲུག་ཚོར་བོད་དོན་སྐོར་གསུང་བཤད་གནང་ཡོད་པ་རེད་ཤག་དེ་ཡང་ལྷོ་ཨ་མི་རི་ཀའི་བོད་ཀྱི་སྐུ་ཚབ་དོན་གཅོད་འཇིགས་མེད་ཚེ་རིང་ལགས་ཀྱིས་འདི་ག་རླུང་འཕྲིན་ཁང་དུ་གནས་ཚུལ་ངོ་སྤྲོད་གནང་བའི་ནང། ཕྱི་ཟླ་བཅུ་པའི་ཚེས་དྲུག་ཉིན་མོ་སྐུ་ངོ་སྲིད་སྐྱོང་མཆོག་ཀོ་ལོམ་པི་ཡའི National University། ད་ཀོ་ལོམ་པི་ཡཱ་གི་ད་གཞུང་གི University ཆེ་ཤོས་ཅིག་རེད་ཤག་དེ་ལ་སློབ་ཕྲུག་ཕལ་ཆེར་སྟོང་ཕྲག་སུམ་ཅུ་སོ་དྲུག་ཅིག་རེད་ཤག་དེ་དེ་མིན་གྱི་སློབ་གྲྭ་ཁག་འདྲ་མིན་དགུ་ཙམ་ཡོད་འདྲ་དེ་ལ་ང་ཚོ་མཐོ་སློབ་ཀྱི་སྡེ་ཚན་གཅིག་གི་ནང་དེ་ལ་ང་ཚོ་སྐུ་ངོ་སྲིད་སྐྱོང་གི་གསུང་བཤད་དང་ད་གསུང་བཤད་དེ་ང་ཚོ་སྐྱབས་བཅོལ་གྱི་གནས་སྟངས་དང་སྐྱབས་བཅོལ་གྱི་འཕྲོད་བསྟེན་སྐྱབས་བཅོལ་ལ་ག་འདྲ་སེ་ཕེབས་ཡིན་མིན་མཛད་རིམ་གཅིག་ཏུ་སུ་གནང་གྲུབ་རེད།
སྐབས་དེར་སྲིད་སྐྱོང་མཆོག་གིས་དེར་འདུས་སློབ་ཕྲུག་དང་དགེ་ལས་ཚོར་གཙོ་བོ་བོད་ཀྱི་གནད་དོན་སྐོར་དང་བོད་མི་སྐྱབས་བཅོལ་བའི་གནས་སྟངས་དེ་བཞིན་བོད་མི་སྐྱབས་བཅོལ་བའི་འཕྲོད་བསྟེན་ལ་སོགས་པའི་གནས་སྟངས་ཀྱི་ཐོག་བཀའ་སློབ་ཟབ་མོ་གནང་ཡོད་པ་མ་ཟད་དེ་ག་ནང་བཞིན་སེམས་ཁམས་རིག་པའི་སྨན་པ་ཁག་ཅིག་དང་མཁས་དབང་ཁག་ཅིག་སོགས་དང་དུས་ཡུན་ཆུ་ཚོད་གཉིས་ཙམ་རིང་མཇལ་འཕྲད་ཀྱིས། བོད་དོན་དང་འབྲེལ་བའི་གནད་དོན་གླེང་གནང་ཡོད་པ་དང་ལྷག་པར་དུ་གོང་ཞུས་མཇལ་འཛོམས་གནང་བའི་མི་སྣ་ཚོའི་དྲི་བར་སྲིད་སྐྱོང་མཆོག་གིས་ལན་འདེབས་གནང་ཡོད་པ་སོགས་ཀྱི་མཛད་རིམ་བསྐྱངས་གནང་འདུག་དེ་རྗེས་ཉིན་རྒྱབ་ཆུ་ཚོད་གསུམ་པར་དེར་ཡོད་ཆོས་བརྒྱུད་འདྲ་མིན་གྱི་ཚོགས་པ་ཁག་བརྒྱད་ཙམ་གྱི་སྐུ་ཚབ་དང་མཇལ་འཕྲད་ཀྱིས་སྲིད་སྐྱོང་མཆོག་ནས་བོད་ཀྱི་ཆོས་དང་རིག་གཞུང་སོགས་ཀྱི

དེ་ནས་ཡང་བྱང་ཨ་མི་རི་ཀའི་ནང་གཞུང་འབྲེལ་འཚམས་གཟིགས་གནང་རྒྱུའི་ནང་དེ་སྔ་བཅར་མེད་པའི་ཨ་མི་རི་ཀའི་མངའ་སྡེ་འདྲ་མིན་གྱི་བོད་རིགས་སྤྱི་མཐུན་ཚོགས་པ་ཁག་ལ་གཟིགས་ཞིབ་དང་ཨ་མི་རི་ཀའི་རྒྱལ་སའི་ནང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་དང་ཕྱི་སྲིད་ལས་ཁུངས་དང་ཕོ་བྲང་དཀར་པོ་བཅས་ཀྱི་འབྲེལ་ཡོད་མི་སྣ་ཁག་དང་མཇལ་འཛོམས་གནང་རྒྱུ་དང་ཨ་མི་རི་ཀའི་རྒྱལ་ཡོངས་གསར་འགོད་ལྷན་ཚོགས་སུ་བོད་དོན་གཏམ་བཤད་གནང་རྒྱུ་སོགས་གཏན་འཁེལ་བྱུང་ཡོད་པ་བཅས་ཀྱི་གནས་ཚུལ་ཐོན་འདུག། ཡང་ཨོ་སི་ཁྲེ་ལི་ཡའི་ནང་ཆེད་བཞུགས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་འདི་ཟླའི་ཚེས་ལྔ་ཉིན་ཡུལ་དེའི་གྲོང་ཁྱེར་ཀན་བྷེ་རའི་ནང་ཐའེ་ཝན་རྒྱལ་ཡོངས་ཀྱི་དུས་ཆེན་ཐེངས་མ་བརྒྱ་དང་བཅུ་གཉིས་པའི་ཉིན་མོ་སྲུང་བརྩིའི་མཛད་སྒོའི་ཐོག་མཉམ་ཞུགས་གནང་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང། ཐའེ་ཝན་རྒྱལ་ཡོངས་ཀྱི་ཉིན་མོ་ཐེངས་མ་བརྒྱ་དང་བཅུ་གཉིས་པ་སྲུང་བརྩིའི་མཛད་སྒོ་དེ་བཞིན་གྲོང་ཁྱེར་ཀན་པ་རའི་ནང་ཡོད་པའི་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་རྙིང་པའི་ནང་འཚོགས་ཡོད་པ་དང་མཛད་སྒོའི་ཐོག་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་འཐུས་མི་རྣམས་དང་ཆབ་སྲིད་མི་སྣ་ཕྱི་དྲིལ་མི་སྣ་དང་ས་གནས་ཀྱི་གནད་ཡོད་མི་སྣ་ཁག་དེ་བཞིན་གྲོང་ཁྱེར་ཀན་པ་རའི་ཁུལ་དུ་གནས་སྡོད་ཐའེ་ཝན་མི་མང་བཅས་མཉམ་ཞུགས་གནང་འདུག་མཛད་སྒོའི་ཐོག་མར་ཐའེ་ཝན་དང་ཨོ་སི་ཁྲེ་ལི་ཡའི་རྒྱལ་གླུ་བཏང་གནང་བ་དང་དེའི་རྗེས་སུ། ཐའེ་ཝན་གྱི་གཞུང་ཚབ Douglas Yu Tien Hsu ལགས་ཀྱིས་དུས་ཆེན་དེ་དང་འབྲེལ་ཡོད་སྐོར་གསུང་བཤད་གནང་འདུག་ཨོ་སི་ཁྲེ་ལི་ཡའི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་མཛད་སྒོའི་ཐོག་ཆེད་ཕེབས་གནང་བའི་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་ཀྱི་ཕྱི་དྲིལ་དང་བདེ་སྲུང་ལས་དོན་ཚོགས་ཆུང་གི་ཚོགས་མི Deborah O'Neill ལགས་དང་ཨོ་སི་ཁྲེ་ལི་ཡའི་གྲོས་ཚོགས་འཐུས་མི David Smith ལགས་བཅས་ཀྱི་ལྷན་དུ་མཇལ་འཕྲད་བཀའ་མོལ་ཡང་གནང་ཡོད་པའི་གནས་ཚུལ་འདུག།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ཏེ་མི་ལོ་ཧྲིལ་པོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་ཆེད་ཕེབས་གནང་སྟེ་ཁོང་ཉིད་བོད་མིའི་སྒྲིག་འཛུགས་ཀྱི་ལས་སྣེ་ནང་ད་བར་ཐུགས་འགན་བཞེས་པའི་སྐབས་སུ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཕྱག་ལས་གནང་ཕྱོགས་ཚུད་པའི་ང་ཚོའི་སྤྱི་ཚོགས་ཀྱི་གནས་སྟངས་ཁག་རྒྱུན་དུ་ནས་གསལ་པོ་གཟིགས་ཀྱི་ཡོད་ཅེས་གསུངས་འདུག་ཕྱི་ཚེས་བདུན་ཉིན། བོད་ཀྱི་ཟློས་གར་ཐང་ཆེན་དུ་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ཏེ་མི་ལོ་ཧྲིལ་པོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་སྲུང་བརྩིའི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་ཐོག་མར་འཚམས་འདྲི་དང་སྦྲགས་བོད་ཀྱི་གཞོན་ནུ་ལྷན་ཚོགས་ཐོག་མར་དབུ་བརྙེས་པ་ནས་བཟུང་ད་བར་ཕྱག་ལས་གནང་ཕྱོགས་ཀྱི་བརྒྱུད་རིམ་གསལ་པོ་བཏོན་གནང་བའི་ཁར། གོང་ཞུས་གསུང་བཤད་འདི་གནང་འདུག་ཡང་ཚོགས་གཙོ་མཆོག་གིས་ད་ཆ་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་མི་ལོ་ལྔ་བཅུ་ང་གསུམ་འཁོར་གྱི་ཡོད་ཅིང་མི་གཅིག་གི་མི་ཚེའི་བརྒྱུད་རིམ་ནང་གཟིགས་པ་ཡིན་ན་མི་དེ་རིམ་པས་བགྲེས་ཡོལ་དུ་ཕེབས་རྒྱུའི་མཚམས་ལ་ཕེབས་ཏེ་རང་སོ་སོའི་རྒྱུན་ལྡན་གྱི་གནང་རྒྱུ་ཁག་གནང་རྒྱུ་ཙམ་མ་གཏོགས་དེ་ལས་གཞན་པའི་འཆར་སྣང་འདྲ་པོ་ཡོང་མི་ཐུབ་པའི་གནས་སྟངས་འདྲ་པོ་ཞིག་ཆགས་བསྡད་ཡོད་པ་རེད་དེ་འདྲ་སོང་ཙང། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་སའི་རྒྱུན་ལས་རྣམ་པས་ཐོག་མར་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་འཛུགས་གནང་བའི་དམིགས་ཡུལ་དང་ལས་དོན་གནང་ཕྱོགས་དང་ད་བར་འགྱུར་བ་མེད་པར་མུ་མཐུད་ནས་ལྷག་བསམ་རྣམ་དག་གི་ཐོག་ཕྱོགས་ཡོངས་ནས་ཐུགས་འགན་བཞེས་དང་བཞེས་བཞིན་པར་བསྔགས་བརྗོད་ཞུ་རྒྱུ་ཡིན་ཞེས་གསུངས་འདུག་ཡང་ཚོགས་གཙོ་མཆོག་གིས། བོད་གཞོན་ནུ་ལྷན་ཚོགས་ལྟ་བུར་མཚོན་ན་བཙན་བྱོལ་སྤྱི་ཚོགས་ནང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཆེ་ཤོས་དང་ཚོགས་མི་མང་ཤོས་བོད་མིའི་ས་གནས་ཁག་ལ་ཁྱབ་ཆེ་ཤོས་ཀྱི་སྒྲིག་འཛུགས་ཤིག་ཆགས་ཀྱི་ཡོད་པ་མ་ཟད་ད་བར་མི་ལོ་ལྔ་བཅུ་ང་གསུམ་རིང་མུ་མཐུད་ནས་གནས་ཐུབ་པའི་གནས་བབ་ཞིག་ཆགས་ཀྱི་ཡོད་པ་རེད། རྩ་བའི་ང་ཚོ་ཆབ་སྲིད་ཀྱི་ལངས་ཕྱོགས་དང་དེ་བཞིན་སྒེར་སོ་སོའི་བསམ་བློ་ཆ་ཚང་གཅིག་གྱུར་ཡོང་རྒྱུའི་གནས་བབ་གཅིག་རང་གི་དུས་ཚོད་འདིར་ཧ་ཅང་གི་ཁག་པོ་ཆགས་བསྡད་ཡོད་པ་མ་ཟད་དམངས་གཙོའི་སྤྱི་ཚོགས་ནང། དེ་བས་ཀྱང་དཀའ་ལས་ཁག་པའི་གནས་སྟངས་ཤིག་ཆགས་བསྡད་ཡོད་རེད། ཡིན་ན་ཡང་ང་ཚོའི་ངོས་ནས་བསམ་བློ་ཡག་པོ་ཞིག་བཏང་བ་ཡིན་ན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་དང་མགོན་པོ་གང་ཉིད་ཀྱི་མཛད་འཕྲིན་བཅས་ལ་བརྟེན་ནས་ང་ཚོ་ཐོག་མར་རྒྱ་གར་ནང་སྐྱབས་བཅོལ་དུ་སླེབས་པའི་སྐབས་ཀྱི་གནས་སྟངས་དང་ད་ལྟའི་གནས་སྟངས་གཉིས་བར་བསྡུར་བ་ཡིན་ན་ཧ་ཅང་གི་འགྱུར་བ་ཆེན་པོ་ཕྱིན་ཡོད་པ་རེད། དེ་ནི་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བཀའ་དྲིན་དང་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲིན་དང་འབྲེལ་བ་ཡོད་པ་གསལ་པོ་ཆགས་ཀྱི་ཡོད་པ་རེད་དེ་རྣམས་གསལ་པོ་མཁྱེན་རྟོགས་དགོས་པ་དང་ཡང་ཡང་དྲན་དགོས་པ་གལ་ཆེན་པོ་རེད་ཅེས་སོགས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ནས་མི་ལོ་ལྔ་བཅུ་ང་གསུམ་འཁོར་བའི་དུས་སྟོན་ཐོག་བཀའ་སློབ་གནང་འདུག་ད་རེས་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བཙུགས་གནང་ནས་མི་ལོ་ལྔ་བཅུ་ང་གསུམ་འཁོར་བའི་དུས་སྟོན་དེའི་ནང། དམིགས་བསལ་སྐུ་མགྲོན་དུ་བོད་མི་མང་སྤྱི་འཐུས་རྒྱུན་ལས་རྣམ་པ་དང་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྐྱིད་སྡུག་གི་ལས་སྣེ་རྣམ་པ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་དབུས་ས་གཉིས་ཀྱི་ཚོགས་གཙོ་གཙོས་པའི་རྒྱུན་ལས་རྣམ་པ་དེ་བཞིན་ས་གནས་མང་ཚོགས་སོགས་མཉམ་ཞུགས་གནང་ཡོད་པ་རེད།

བོད་མི་རྣམས་ཀྱིས་མངའ་སྡེའི་གཞུང་མང་གཉིས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་འབྲས་ལྗོངས་ན་ཆུ་ལོག་གི་རྐྱེན་པས་གནོད་འཚེ་ཕོག་ཡུལ་ས་གནས་ཁག་ལ་རོགས་སྐྱོར་གནང་བཞིན་ཡོད་པའི་སྐོར་ས་གནས་ནས་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་འབྱོར་བྱུང་བ་དེ་སྙན་སྒྲོན་ཞུ་བ་ཡིན། ཉེ་ལམ་འབྲས་ལྗོངས་མངའ་སྡེའི་ནང་ཉིན་མཚན་བསྟུད་མར་ཆར་པ་ཤུགས་ཆེ་བབས་པ་དང་ལྷག་པར་དུ་འབྲས་ལྗོངས་ཀྱི་བྱང་ཕྱོགས་སུ་ཆགས་པའི་ལྷོ་ནག་ས་ཁུལ་གྱི་མཚོ་ཡི་མཁའ་དབྱིངས་སུ་གློ་བུར་དུ་སྤྲིན་པ་གས་གཏོར་དང་འཁྱག་རོམ་བཞུར་ཏེ་ལྷོ་ནག་ནས་རྒྱང་ཐག་སྤྱི་ལེ་དགུ་བཅུ་ཙམ་གྱི་གཤམ་འོག་ས་གནས་ཅུང་ཐང་དུ་ཡོད་པའི་ཆུ་མཛོད་ནང་ཆུ་ཚད་ལས་བརྒལ་བ་ཁེངས་ཏེ་ཆུ་མཛོད་ལ་གས་ཆག་བྱུང་སྟེ་ཏིས་ཏཱ་གཙང་ཆུ་རྒྱུག་སའི་ས་གནས་ཁག་མང་པོ་ཞིག་གི་ནང་ཆུ་ལོག་རྒྱུག་སྟེ་མི་རྒྱུ་གཉིས་ལ་གནོད་སྐྱོན་ཚབས་ཆེ་ཕོག་ཡོད་པ་རེད།

ཁང་པ་དེའི་ནང་ནས་ཅ་ལག་གཅིག་ཀྱང་བཏོན་ཐུབ་མ་སོང་ཁང་པའི་ཕྱི་ལ་ཐོན་པ་དང་གཡས་གཡོན་ཚང་མ་ཆུ་ཡིས་ཁེངས་སོང་དཀོན་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་ང་ཚོའི་ནང་མི་ཚང་མའི་ཚེ་སྲོག་ལ་གནོད་སྐྱོན་གང་ཡང་བྱུང་མ་སོང་ང་རང་བཟའ་མི་གཉིས་ནས་ཉེ་ཆར་རྒྱ་གར་སྒོར་མོ་འབུམ་ལྔ་ཙམ་བུན་གཡར་བྱས་ནས་དུད་འགྲོའི་སྨན་བཅོས་ཁང་ཞིག་སྒོ་ཕྱེས་པ་ཡིན་ཆུ་ལོག་གི་གོད་ཆག་འོག་ཚང་མ་མེད་པར་ཆགས་སོང་ཞེས་གསུང་གི་འདུག། སྒང་ཏོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྣེ་ཁྲིད་འོག་ཁུལ་དེར་གནས་སྡོད་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་མངའ་སྡེ་གཞུང་མང་གཉིས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་དང་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གཞན་ཕན་གྱི་བཀའ་སློབ་སྙིང་བཅངས་ཐོག་ད་རེས་འབྲས་ལྗོངས་ནང་ཆུ་ལོག་གིས་རྐྱེན་པས་གནོད་སྐྱོན་ཚབས་ཆེ་ཕོག་ཡུལ་ས་གནས་ཤིང་འདམ་དུ་དངོས་སུ་ཕྱིན་ནས་ད་ལྟའི་གནས་སྟངས་ལ་གཞིགས་པའི་དགོས་གལ་རིགས་ཞལ་འདེབས་དང་ཛ་དྲག་མྱུར་སྐྱོབ་ཀྱི་ལས་དོན་གནང་བཞིན་ཡོད་འདུག་དེའི་སྐོར་སྒང་ཏོག་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་ཚེ་དཔལ་ལགས་ཀྱིས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།
དེ་ནས་ད་རེས་ནས་ཕར་ང་རང་ཚོ་ཉིན་ཧབ་ཏ་གཅིག་ང་རང་ཚོ་མི་དང་བླངས་ག་ཚོད་ཡོད་ནས་སྒང་ཏོག་ནང་ལོགས་ལ་གཞོན་ནུ་ལ་ཡིན་ནས་ཡིན་ཡང་མི་མང་ཐོག་ནས་ཡིན་ག་ཚོད་མར་ཤིང་དམ་ནང་ལོགས་ཕེབས་བྱས་བསྡད་ཡུལ་མི་དང་མཉམ་དུ་ཚང་མ་ལས་ཀ་བྱེད་ཐུབ་ན་ཨ་ནི་འདི་གཞོན་ནུ་ལ་གཅིག་པོ་མེད་པ་བྱས་ང་རང་ཚོ། བོད་པ་སྤྱི་ཚོགས་འདི་ད་འདི་ནང་ལོགས་ལ་ཡ་མངའ་སྡེ་འབྲས་ལྗོངས་ནང་ལོགས་ལ་ཡ་མི་མཉམ་དུ་མཐུན་ལམ་ཡག་པོ་ཆགས་ཡ་དང་འདི་རེ་བ་ཡོད་ཟེར་བ་ཨ་ནི་དུས་ཚོད་འདི་ལ་ཡ་འདི་ད་སྐྱབས་མགོན་རིན་པོ་ཆེ་བཀའ་ཞིག་གསུང་གི་ཨ་མི་ལ་ཡ་ཕན་ཐོགས་ཡ་རོགས་པ་བྱེད་ཡ་འདི་གལ་ཆེན་པོ་ཞིག་རེད་ཟེར་ལ་ནི་ཨ་ནི་འདི་ང་རང་ཚོ་བསམ་བློ་བཏང་བྱས་འདུག་སེ་སླེབས་པ་ཡིན། ཡང་ད་རེས་ཀྱི་ཆུ་ལོག་གིས་རྐྱེན་པས་གནོད་སྐྱོན་ཚབས་ཆེ་ཕོག་སའི་ས་གནས་གཅིག་ནི་བྱང་འབྲས་ལྗོངས་ཀྱི་ཅུང་ཐང་ཞེས་པའི་ས་གནས་དེ་ཆགས་ཀྱི་ཡོད་འདུག་ཁུལ་དེར་ད་ལྟའི་ཆར་གཞུང་ལམ་དང་ཁ་པར་གྱི་དྲ་རྒྱ་སོགས་ཆད་ནས་ས་གནས་སུ་གནོད་འཚེ་ཇི་ཙམ་བྱུང་མིན་ཐད་གནས་ཚུལ་ཁ་གསལ་ཞིག་རག་གི་མེད་ན་ཡང་འདི་ག་ས་གནས་འགོ་འཛིན་ལས་ཁུངས་བརྒྱུད་གནས་ཚུལ་ཤེས་རྟོགས་བྱུང་གསལ་ལྟར་ན་ཁུལ་དེར་གནས་སྡོད་བོད་མི་གཅིག་ལ་ཡང་སྲོག་སྐྱོན་བྱུང་མེད་ན་ཡང་ཁྱིམ་ཚང་འགའ་ཤས་ཀྱི་སྡོད་ཁང་ཆུ་ལོག་གིས་ཁྱེར་བ་དང་གནོད་སྐྱོན་ཆེན་པོ་ཕོག་ཡོད་པ་རེད་འདུག་འདི་ག་སྒང་ཏོག་ཁྱབ་ཁོངས་བོད་རིགས་ཐུན་མོང་ནས་ཅུང་ཐང་ས་གནས་སུ་གོད་ཆག་བྱུང་པའི་ཁྱིམ་ཚང་རྣམས་ལ་རོགས་སྐྱོར་ཆེད་དུ་དངུལ་ཞལ་འདེབས་དང་བཟའ་ཆས་རིགས་བསྡུ་རུབ་གནང་བཞིན་ཡོད་འདུག། ད་ལྟའི་ཆར་གནོད་འཚེ་ཕོག་ཡུལ་ས་གནས་སུ་བཟའ་བཅའི་རིགས་ཞལ་འདེབས་གནང་མཁན་སྒེར་དང་ཚོགས་པ་ཁག་མང་པོ་ཞིག་ཡོད་ན་ཡང་གནོད་འཚེ་ཕོག་ཡུལ་ས་གནས་སུ་སྡོད་ཁང་ཚང་མ་བྱེ་མ་དང་འདམ་བག་གིས་ཁེངས་ཡོད་པས་འདི་ལྟ་བུའི་གནས་སྟངས་འོག་ཁང་པ་དེ་དག་གཙང་བཟོ་བྱེད་མཁན་གྱི་དང་བླངས་ལས་མིའམ་མིའི་ནུས་ཤུགས་དགོས་ཡ་དེ་གལ་ཆེན་པོ་ཡིན་པ་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་ཚེ་དཔལ་ལགས་ཀྱིས་གསུང་གི་འདུག། བཟའ་བཅའི་རིགས་དེ་ཚོ་ད་ཚོགས་པ་ཁག་དང་དྲང་གནས་ཤིག

གཙོ་བོ་དེ་ཁོ་རང་ཚོ་ལ་རྒྱབ་སྐྱོར་གནང་ཐུབ་པ་ཡིན་ན་མི་མང་པོ་ཅིག་སླེབས་པ་ཡིན་ན་ཨ་ནི་འདིའི་གནས་ཚུལ་དེ་དེ་ལ་ག་རེ་བྱུང་བ་དེ་མགྱོགས་པོ་གཙང་མ་ཆགས་ཀྱི་རེད་བསམ་གྱི་འདུག། གནས་ཚུལ་དེ་བྱུང་མ་ཐག་གནས་སྟངས་རྒྱུས་ལོན་ཆེད་དུ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པྲེམ་སིང་ཏཱ་མང་མཆོག་གིས་དབུས་པའི་གཞན་འབྲེལ་ཡོད་བློན་ཆེན་ཁག་མང་པོ་ཞིག་གནོད་འཚེ་ཕོག་ཡུལ་ས་གནས་ཁག་ཏུ་ཆེད་ཕེབས་གནང་ཡོད་པ་མ་ཟད་སྤྱི་ཁྱབ་བློན་ཆེན་མཆོག་ནས་ཀྱང་རྒྱ་གར་དབུས་གཞུང་དང་མངའ་སྡེ་གཞུང་ཐུན་མོང་གི་ཐོག་ནས་གནོད་འཚེ་ཕོག་ཡུལ་ས་གནས་སུ་ཛ་དྲག་ཉེན་སྐྱོབ་དང་ངལ་སེལ་གྱི་ལས་གཞི་སྤེལ་རྒྱུ་ཡིན་པ། གསུངས་ཡོད་འདུག་ད་རེས་ཀྱི་འབྲས་ལྗོངས་མངའ་སྡེའི་ནང་གི་ཆུ་ལོག་གི་གོད་ཆག་དེའི་ཁྲོད་ད་བར་ཤེས་རྟོགས་བྱུང་བར་མི་ཉི་ཤུ་རྩ་དྲུག་ཚེ་སྲོག་ཤོར་བ་དང་མི་བརྒྱ་དང་བཞི་བཅུ་ཞེ་གཉིས་ལྷག་གར་སོང་ཆ་མེད་དུ་གྱུར་ཡོད་པ་མ་ཟད་རྨས་སྐྱོན་ཚབས་ཆེ་ཕོག་པ་མི་ཉི་ཤུ་རྩ་དྲུག་བྱུང་ཡོད་པ་དང་ཁྱོན་སྡོད་ཁང་གཅིག་སྟོང་ཉིས་བརྒྱ་ལྷག་ལ་གནོད་སྐྱོན་ཆེན་པོ་ཕོག་ཡོད་པ་རེད་འདུག་རྒྱ་གར་བྱང་ཤར་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང།
རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་པའི་ཁོར་ཡུག་སྲུང་སྐྱོབ་ཀྱི་ལས་གཞི་ཕལ་ཆེ་བ་ནི་དམར་ཤོག་གཞུང་གི་ཁེ་ཕན་གཙོ་བཟུང་བྱེད་བཞིན་ཡོད་པ་འབྲེལ་ཡོད་ཉམས་ཞིབ་པས་འགྲེལ་བརྗོད་གནང་ཡོད་པའི་སྐོར་འདི་གའི་རྡ་རམ་ས་ལའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་གཤམ་ལ་གསན་གནང་གི་རེད། བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་གོ་སྒྲིག་འོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་པའི་ཚེས་དྲུག་ནས་བདུན་བར་ཉིན་གྲངས་གཉིས་ཀྱི་རིང་བཞུགས་སྒར་དུ་བསྐོང་ཚོགས་གནང་བའི་རྒྱ་གར་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་ལྔ་པའི་ཐོག་རྒྱ་གར་གྱི་ཉམས་ཞིབ་པ་དང་སློབ་མ། དེ་བཞིན་རྒྱ་གར་ནང་རྟེན་གཞི་བྱས་པའི་གཙུག་ལག་སློབ་ཆེན་ཁག་གི་སློབ་དཔོན་སོགས་མི་གྲངས་བཅོ་ལྔ་མཉམ་ཞུགས་གནང་འདུག་ཅིང་ཤིབ་ནཱ་དར་གཙུག་ལག་སློབ་ཆེན་གྱི་ཧི་མ་ལ་ཡའི་ཉམས་ཞིབ་ལྟེ་གནས་ཁང་གི་འབུམ་རམས་པ Devendra Kumar ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་གཏེར་ཁ་སྔོག་འདོན་གྱི་ལས་གཞིའི་ཐོག་དཔྱད་རྩོམ་འདོན་སྤེལ་གྱི་གཏམ་བཤད་གནང་ཡོད་པ་རེད། Mining is taking place in།
རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏེར་ཁ་སྔོག་འདོན་གྱི་ལས་གཞི་འདི་ནི་རྒྱ་ནག་གི་དཔལ་འབྱོར་ཡར་རྒྱས་དང་འབྲེལ་བའི་ལས་གཞི་གཙོ་གྲས་ཤིག་ཡིན་པར་བརྟེན་བོད་ནང་རྒྱ་ནག་གཞུང་གིས་གཏེར་ཁ་སྔོག་འདོན་བྱས་ཏེ་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་མ་ཟད་དེའི་མཉམ་དུ་རྒྱ་རིགས་ལས་མི་གནས་སྤོས་དང་དེ་འདྲའི་བཟོ་གྲྭ་གསར་རྒྱག་སོགས་ཀྱི་རྐྱེན་གྱིས་བོད་དང་ས་མཚམས་ས་ཁུལ་གྱི་བདེ་འཇགས་ཐོག་ལ་ཤུགས་རྐྱེན་ངན་པ་ཐེབས་ཀྱི་ཡོད་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་བོད་བཙན་བཟུང་བྱས་པ་ནས་བཟུང་འདས་པའི་ལོ་ངོ་བཅུ་ཕྲག་དྲུག་གི་ནང་བོད་ཀྱི་སྣོད་བཅུད་ཁོར་ཡུག་ལ་གཏོར་བཤིག་ཚབས་ཆེན་བཏང་ཡོད་པ་མ་ཟད་བོད་ལྷོ་ཁ་ནི་ཀོ་ལྕགས Chromium གཏེར་རྫས་འབྱུང་ཁུངས་ཀྱི་ས་ཁུལ་ལྟེ་བའི་གྲས་ཤིག་ཡིན་པར་བརྟེན་རྒྱ་ནག་གཞུང་གིས་ས་ཁུལ་འདིར་ད་བར་གཏེར་རྫས་སྔོག་འདོན་གྱིས་གཏོར་སྐྱོན་ཕྱིན་པའི་ས་ཁུལ་ཁག་སླར་གསོ་ཡོང་ཆེད་ལྗང་མདོག་འཕེལ་རྒྱས་ཀྱི་ལམ་བུ་ཞེས་པའི་ལས་གཞི་ཞིག་མགོ་འཛུགས་བྱས་ཡོད་པ་ཁ་སྔོན་ཕྱི་ཟླ་དྲུག་པའི་ནང་བསྒྲགས་འདུག་ཅིང། ཉམས་ཞིབ་པ Devendra Kumar ལགས་ཀྱིས། China's environmental policies is authoritarian environmentally།
རྒྱ་ནག་གཞུང་གིས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ལས་གཞི་ག་འདྲ་ཞིག་སྤེལ་རུང་དམར་ཤོག་གཞུང་གི་དབང་སྒྱུར་དང་ཁེ་ཕན་ལ་དམིགས་ཏེ་སྲིད་ཇུས་ལག་བསྟར་བྱེད་མུས་ཡིན་པས། བོད་ནང་གཏེར་ཁ་སྔོག་འདོན་རིགས་བྱས་པའི་སྐབས་ས་གནས་མི་མང་གི་ཞུ་འབོད་སོགས་སྣང་མེད་དུ་བཏང་བའི་གནས་ཚུལ་ཡང་ཡང་ཐོན་གྱི་ཡོད་ཅེས་འགྲེལ་བརྗོད་གནང་བྱུང། དཔེར་ན་དེ་སྔོན་ཉིས་སྟོང་བཅུ་བཞི་ལོར་རྒྱ་ནག་གཞུང་གིས་ཆབ་མདོ་ས་ཁུལ་ཚ་བ་མཛོ་སྒང་རྫོང་སྟོང་འབར་ཡུལ་ཚོའི་ནང་གསེར་གྱི་གཏེར་ཁ་སྔོག་འཆར་གྱི་ལས་གཞི་ལ་ས་གནས་བོད་མི་ཚོས་ངོ་རྒོལ་བྱས་ཡོད་པ་མ་ཟད་ས་གནས་བོད་མི་གཉིས་ཀྱིས་རང་ལུས་ལ་གྲི་བཙུགས་ཏེ་ངོ་རྒོལ་བྱས་པའི་ཁྲོད་བོད་མི་གཅིག་གི་ཚེ་སྲོག་ཤོར་ཡོད་པ་རེད། ཡང་གོང་ཞུས་ཚོགས་འདུ་གོ་སྒྲིག་གི་འགན་ཁུར་བཞེས་མཁན་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་འབུམ་རམས་པ་བསྟན་འཛིན་ལྷ་སྒྲོན་ལགས་ཀྱིས་ཧི་མ་ལ་ཡ་དང་བོད་གཉིས་དབར་ས་མཚམས་ཀྱི་འབྲེལ་བ་ཙམ་མིན་པར་ཆོས་དང་རིག་གཞུང་ཚོང་ལས་བདེ་འཇགས་སོགས་ཀྱི་ཐད་དམིགས་བསལ་འབྲེལ་བ་ཡོད་པའི་སྐོར་ཐེངས་འདིའི་ཚོགས་འདུ་ཡིས་གསལ་སྟོན་བྱེད་ཐུབ་ཅེས་འགྲེལ་བརྗོད་གནང་བྱུང། ཉེ་ཆར་ག་ཚོད་རེད་ཧི་མ་ལ་ཡ་དེ་དམིགས་བསལ་གྱིས་རྒྱ་གར་དང་རྒྱ་དཀར་ནག་གཉིས་ཀྱི་བར་ལ་ཡ་རྙོག་དྲ་ཆེན་པོ་ཞིག་ལངས་སླེབས་འདུག་ཚང་མ་ཧི་མ་ལ་ཡའི་གི་ག་ཚོད་མི་རིགས་གང་ཟག་དེ་ནང་ལ་འཐིམ་འགྲོ་གི་འདུག་ཨ་ལ་དེའི་བར་སུ་རྙོག་དྲ་བཟོས་ཡ་ད་ལྟ་ཨ་རུ་ན་ཅལ་ལ་རྙོག་དྲ་ལངས་བསྡད་ཡོད་རེད་ལ་དྭགས་ཁུལ་ལ་ཡ་རྙོག་དྲ་གལ་ཝན་དང་ཚང་མ་ལ་རྙོག་དྲ་ལངས་བསྡད་ཡོད་རེད་འདི་གི་ད་ད་ལྟ་ཆབ་སྲིད་འདི་གི་ཐོག་ལ་ཡ་ས་ཁམས་ཆབ་སྲིད་གཅིག་པུ་མ་རེད་རྒྱལ་ཡོངས་ཀྱི་ཆབ་སྲིད་ཐོག་ལ་ཡ། ཧི་མ་ལ་ཡ་དེ་གལ་ཆེ་རུ་ཆེ་རུ་ཕྱིན་འདུག་བསམ་པ་ང་ཚོའི་ངོས་ནས་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ངོས་ནས་ད་ད་ལམ་ཅིག་ཐེངས་མ་དང་པོ་འགྲོ་བ་ཞིག་རེད་ཤག་རྒྱ་གར་རྒྱལ་ཡོངས་ཚང་མར་ལྟ་བ་རེ་བྱས་ན་བོད་དང་ཧི་མ་ལ་ཡའི་སྒང་ལ་ཡ་ཚོགས་འདུ་ཞིག་འཚོགས་རྒྱུ་ག་དུས་གོ་སྒྲིག་བྱེད་རྒྱུ་ཅིག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གིས་འདི་ཐེངས་མ་དང་པོ་འགྲོ་ཞིག་ཆགས་ཀྱི་འདུག་ལ། གཞན་ཡང་ཐེངས་འདིའི་ཚོགས་འདུ་ཐེངས་ལྔ་པའི་ཐོག་ཉམས་ཞིབ་པ་ཚོས་བོད་དང་ཧི་མ་ལ་ཡའི་གནད་དོན་དང་འབྲེལ་བའི་བརྗོད་གཞི་འདྲ་མིན་ཐོག་དཔྱད་རྩོམ་འདོན་སྤེལ་གྱིས་གཏམ་བཤད་གནང་ཡོད་པའི་ཁྲོད། རྒྱ་ནག་གཞུང་གིས་བོད་ནང་ལག་བསྟར་བྱེད་བཞིན་པའི་གཏེར་ཁ་སྔོག་འདོན་གྱི་ལས་གཞིའི་སྐོར་དང། དུས་རབས་ཉེར་གཅིག་པའི་ནང་རྒྱ་དཀར་ནག་གཉིས་ཀྱི་འབྲེལ་ལམ་སྐོར། ཨེ་ཤེ་ཡའི་ནང་དུ་ནང་ཆོས་ཀྱི་ནུས་སྟོབས་སྐོར། ལ་དྭགས་ཁུལ་དུ་གནས་བཞུགས་བོད་མི་ན་གཞོན་ཚོའི་གནས་སྟངས་ལ་ལྟ་ཞིབ། རྒྱ་གར་ནང་བཙན་བྱོལ་བོད་མིའི་དཀའ་ངལ་དང་གདོང་ལེན་གནང་ཕྱོགས་དེ་བཞིན་བོད་ནང་གི་བོད་བརྒྱུད་ནང་བསྟན་གྱི་གནས་སྟངས་སོགས་ཀྱི་ཐོག་གཏམ་བཤད་གནང་ཡོད་པ་རེད།

གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་གསར་འགོད་མཐུན་ཚོགས་ཀྱི་སྐབས་བཅུ་གཅིག་པའི་རྒྱུན་ལས་བཞི་གསར་དུ་འོས་འདེམས་བྱུང་ཡོད་པ་རེད་བཞག་ཕྱི་ཚེས་དྲུག་ཉིན་རྡ་རམ་ས་ལར་ཡོད་པའི་སླེ་ཙེ་མོང་གོ་ཟེར་བའི་ཇ་ཁང་ནང་དུ་བོད་ཀྱི་གསར་འགོད་མཐུན་ཚོགས་ཀྱི་ཚོགས་མི་གསར་འགོད་པ་རྣམས་ལྷན་འཛོམས་ཀྱི་ཐོག་གསར་འགོད་ལྷན་ཚོགས་ཀྱི་རྒྱུན་ལས་སྐབས་བཅུ་པའི་ལས་བསྡོམས་སྙན་སྒྲོན་ཞུ་གནང་བ་དང། མཐུན་ཚོགས་དེའི་མ་འོངས་ལས་དོན་སྤེལ་ཕྱོགས་དེ་བཞིན་གསར་འགོད་པའི་ལས་རིགས་དང་འབྲེལ་བའི་དགོངས་ཚུལ་བསྡུ་ལེན་དང་ཕན། ཚུན་གྲོས་མོལ་གནང་བ་མ་ཟད་སྐབས་བཅུ་གཅིག་པའི་རྒྱུན་ལས་འོས་བསྡུའི་ལམ་ནས་འོས་འདེམས་གནང་འདུག་སྐབས་དེའི་རྒྱུན་ལས་འོས་བསྡུ་གནང་བའི་ཁྲོད་བོད་ཀྱི་དུས་བབ་གསར་ལས་ཁང་གི་རྩོམ་སྒྲིག་པ་གཞོན་པ་དང་གསར་འགོད་པ་སྐལ་བཟང་སྦྱིན་པ་ལགས་སུ་འོས་གྲངས་ཉི་ཤུ་རྩ་ལྔ་དང་ཨ་མི་རི་ཀའི་གསར་ལས་ཁང་གི་གསར་འགོད་པ་སྐལ་བཟང་འཇིགས་མེད་ལགས་སུ་འོས་གྲངས་བཅུ་བདུན་དེ་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་ས་ས་གནས་གསར་འགོད་པ་བློ་བཟང་དགེ་ལེགས་ལགས་སུ་འོས་གྲངས་བཅུ་གཉིས་དང། ཕ་ཡུལ་གསར་ལས་ཁང་གི་གསར་འགོད་པ་བསྟན་འཛིན་ཉི་སྒྲོན་ལགས་སུ་འོས་གྲངས་བཅུ་གཉིས་ཐོབ་སྟེ་བོད་ཀྱི་གསར་འགོད་མཐུན་ཚོགས་ཀྱི་སྐབས་བཅུ་གཅིག་པའི་ཚོགས་གཙོ་སྐལ་བཟང་སྦྱིན་པ་ལགས་དང་ཚོགས་གཞོན་སྐལ་བཟང་འཇིགས་མེད་ལགས་དངུལ་གཉེར་དང་རྩིས་པ་གཅིག་ལྕོགས་བློ་བཟང་དགེ་ལེགས་ལགས་ལས་འཆར་འབྲེལ་མཐུད་པ་བསྟན་འཛིན་ཉི་སྒྲོན་ལགས་བཅས་བསྐོ་བཞག་བྱུང་ཡོད་པ་རེད་བཞག། གོང་ཞུས་བོད་ཀྱི་གསར་འགོད་མཐུན་ཚོགས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་རྡ་རམ་ས་ལར་ཆེད་འཛུགས་གནང་ཡོད་པ་དང་མཐུན་ཚོགས་དེ་ནི་རྒྱ་གར་གཞུང་ལ་དེབ་སྐྱེལ་གནང་བའི་ཚོགས་པ་ཞིག་ཡིན་པ་མ་ཟད་ད་ལྟའི་ཆར་མཐུན་ཚོགས་ཀྱི་ཁོངས་སུ་བཙན་བྱོལ་ནང་གི་གསར་ལས་ཁང་ཁག་བདུན་ནས་ཁྱོན་བོད་པའི་གསར་འགོད་པ་མི་གྲངས་སུམ་ཅུ་སོ་གསུམ་ཚོགས་ཁོངས་སུ་ཞུགས་ཡོད་པ་རེད་བཞག། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་གྲངས་མང་མང་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་མཆོག་གིས་སྣེ་ཁྲིད་གནང་བའི་གྲོས་ཚོགས་གོང་མའི་འཐུས་མི་དྲུག་ལས་གྲུབ་པའི་ཚོགས་ཆུང་ཞིག་ད་རིང་གཟའ་སྤེན་པའི་ཉིན་རྒྱ་ནག་ནང་འཚམས་གཟིགས་ཆེད་གྲོང་ཁྱེར་ཧྲང་ཧའེ་ནང་ཕེབས་འབྱོར་བྱུང་ཡོད་པ་དང་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་བཟུང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་རྒྱ་ནག་ནང་ཕེབས་པ་ད་རེས་ཐེངས་དང་པོ་དེ་ཡིན་འདུག། ཨ་རི་དང་རྒྱ་ནག་གཉིས་བར་གྱི་འབྲེལ་ལམ་ཇེ་སྡུག་ཏུ་འགྲོ་བཞིན་པའི་སྐབས་དང་ཡང་ཨ་རི་དང་རྒྱ་ནག་གི་འབྲེལ་ཡོད་དཔོན་རིགས་ཚོས་ཨ་རིའི་སྲིད་འཛིན་ཇོ་སྦའི་ཏིན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་འདི་ལོའི་སྤྱི་ཟླ་བཅུ་གཅིག་པའི་ནང་མཇལ་འཕྲད་ཡོང་བའི་སླད་དུ་འཆར་གཞི་འདིང་བཞིན་པའི་སྐབས་འདིར་ཨ་རིའི་གྲོས་ཚོགས་གོང་མའི་འཐུས་མིའི་ཚོགས་ཆུང་ཞིག་རྒྱ་ནག་ལ་ཕེབས་འདུག། ཚོགས་ཆུང་དེའི་ནང་ཨ་རིའི་མང་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀའི་གྲོས་ཚོགས་འཐུས་མི་ཁྱོན་བསྡོམས་དྲུག་ཡོད་ཅིང་མང་གཙོ་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་གསུམ་དང་སྤྱི་མཐུན་ཚོགས་པའི་འཐུས་མི་གསུམ་ཡོད་པ་དང་སྤྱི་མཐུན་ཚོགས་པའི་འཐུས་མི་རྣམས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི Mike Crapo མཆོག་གིས་སྣེ་ཁྲིད་གནང་འདུག་རྒྱ་ནག་གཞུང་ངོས་ནས་གཟའ་འཁོར་འདིའི་འགོ་སྟོད་ལ་བསྒྲགས་གཏམ་ཞིག་སྤེལ་བའི་ནང་ད་རེས་ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་རྣམས་ཀྱིས།

ཡང་རྒྱ་ནག་གི་ཚོང་ལས་ཁང་བཞི་བཅུ་ཞེ་གཉིས་ཀྱིས་ཨ་མེ་རི་ཀས་བཟོ་སྐྲུན་བྱས་པའི་ཚད་མཐོའི་འཕྲུལ་ལས་ཀྱི་ནང་རྫས Microchips ཕྱིར་འཚོང་མི་ཆོག་པར་བཀག་སྡོམ་བྱས་པ་དེ་བཞིན་ཨུ་རུ་སུ་མཁོ་སྤྲོད་བྱས་པའི་ནག་ཉེས་འོག་ཨ་མེ་རི་ཀས་ཚོང་འབྲེལ་བཀག་སྡོམ་གྱི་ཐོ་འགོད་ནང་བཞག་འདུག་ཨ་མེ་རི་ཀས་ཨུ་རུ་སུར་དཔལ་འབྱོར་བཀག་སྡོམ་གྱི་ཉེས་པའི་འོག

ཨ་མི་རི་ཀས་གོང་ཞུས་རྒྱ་ནག་གི་བཟོ་ཚོང་ལས་ཁང་དེ་ཚོ་ཚོང་འབྲེལ་བཀག་སྡོམ་ནང་ཐོ་འགོད་གནང་འདུག་ཨ་མི་རི་ཀས་ཉེས་འཛུགས་བྱས་པའི་ནང་ལ་བཟོ་ཚོང་ལས་ཁང་དེ་རྣམས་ཀྱིས་ཨ་མི་རི་ཀའི་རྒྱལ་སྲུང་དང་ཕྱི་འབྲེལ་སྲིད་ཇུས་ལ་རྒྱབ་འགལ་གྱི་ལས་ཀ་བྱེད་ཀྱི་ཡོད་པ་སྐྱོན་འཛུགས་གནང་འདུག་ལ་ད་དུང་ཨ་མི་རི་ཀའི་གཞུང་གིས་རྒྱ་ནག་ལ་ཨུ་རུ་སུའི་ཡུ་ཀེ་རེན་ནང་བརྩམས་པའི་དམག་འཐབ་ལ་གོ་མཚོན་སོགས་ཀྱི་དངོས་པོའི་རོགས་སྐྱོར་བྱས་ན་འགྲིག་ཐབས་མེད་པ་དང་དེའི་ནང་ནས་ཨུ་རུ་སུར་གོ་མཚོན་གྱི་རིགས་ཐོག་ལ་རོགས་སྐྱོར་བྱེད་པ་ཡིན་ན་འགྲིག་ཐབས་གཏན་ནས་མེད་པ་གསལ་པོ་བཟོས་གནང་ཡོད་པ་རེད། ཨ་མི་རི་ཀས་ཨུ་རུ་སུ་གོ་མཚོན་མཁོ་སྤྲོད་བྱས་པའི་ནག་ཉེས་འོག་ལ་རྒྱ་ནག་གི་བཟོ་ཚོང་ལས་ཁང་བཞི་བཅུ་ཞེ་གཉིས་ཙམ་མིན་པར་རྒྱ་གར་གྱི་བཟོ་ཚོང་ལས་ཁང་གསུམ་དང་ཏར་ཀི་གི་བཟོ་ཚོང་ལས་ཁང་གཉིས་སོགས་ཡོད་པ་གནས་ཚུལ་ནང་མུ་མཐུད་བཀོད་འདུག། ཡང་དཀྱིལ་ཤར་ཡུལ་གྲུ་ཏར་ཀི་ནང་གནས་སྡོད་ཤར་ཏུར་ཀི་སི་ཐན་གྱི་ཡུ་གུར་ཁ་ཆེའི་མི་རིགས་ཡིན་པའི་བུད་མེད་སི་ཡེ་ར་མུག་ལི་ཡིས་རང་གི་བུ་སྤུན་ཆུང་བ་གར་ཡོད་འཚོལ་ཞིབ་ཆེད་སྤྱི་ཚོགས་དྲ་རྒྱ་བེད་སྤྱོད་བཏང་འདུག་དེ་ཡང་རང་ལོ་སུམ་ཅུ་སོན་པའི་ཡུ་གུར་ཁ་ཆེའི་མི་རིགས་ཡིན་པའི་བུད་མེད་སི་ཡེ་ར་མུག་ལི་ཡིས་ཤར་ཏུར་ཀི་སི་ཐན་ནང་གི་སྦོར་ཏོ་ལ་ཞེས་པའི་ནང་གནས་སྡོད་ཁོ་མོའི་ཕ་མའི་སར་ནས་ཁོ་མོའི་བུ་སྤུན་ཆུང་བ་རང་གི་གྲོགས་པོའི་ཆང་སར་ཕྱིན་ནས་ནང་ལ་ལོག་ཡོང་སྐབས་ཁུར་རཱ་སི་ཏྲེན། Abdul Wali། དང་ཁོ་བོའི་གྲོགས་པོ་གསུམ་འགག་སྒོ་ཞིག་ནས་རྒྱ་མིའི་ཉེན་རྟོག་པས་འཛིན་བཟུང་བྱས་རྗེས་ཁོང་ཚོའི་གནས་བབ་ཤེས་རྟོགས་མེད་པར་གྱུར་བར་བརྟེན་ནས་ཁོ་མོས་གོང་ཞུས་གནས་ཚུལ་དྲ་རྒྱའི་ཐོག་མཁོ་སྤྲོད་བྱས་འདུག་དེ་ལ་བརྟེན་ནས་འཛིན་བཟུང་བཀག་ཉར་བྱས་པའི་ཁོ་མོའི་བུ་སྤུན་ཆུང་བ་ཙམ་མ་ཟད། ཤར་ཏུར་ཀི་སི་ཐན་ན་གནས་སྡོད་ཁོ་མོའི་ཕ་མ་སྤུན་མཆེད་ཚང་མར་རྒྱ་མིའི་ཉེན་རྟོག་པས་གོང་ཞུས་བུ་དེ་འཛིན་བཟུང་བྱས་པ་ཡོངས་བསྒྲགས་བྱས་པའི་སྐོར་སུན་གཙེར་གཏོང་བཞིན་ཡོད་འདུག། འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཡུ་གུར་སྡེ་ཚན་གྱིས་ས་ཡ་ར་མུག་ལི་ལ་གོང་ཞུས་གནས་ཚུལ་སྐོར་སྣེ་འཁྲིད་བྱ་རྒྱུའི་ཐབས་ཤེས་ཁ་ཤས་བྱས་པའི་རྗེས་སུ་ཁོ་མོའི་ནང་མི་རྣམས་ལ་རྒྱ་ནག་གཞུང་གིས་གནོན་ཤུགས་ཆེན་པོ་སྤྲོད་བཞིན་ཡོད་པ་དང། ཁོ་མོའི་བུ་སྤུན་ཆུང་བ་དེ་ཁྲིམས་འགལ་ག་རེ་བྱས་ཡོད་མེད་གསལ་ཁ་མེད་པར་འཛིན་བཟུང་གིས་ཀུ་མུལ་ཞེས་པའི་བཙོན་ཁང་ནང་གནས་སྤོ་བྱས་ལུགས་ཙམ་ལས་གནས་ཚུལ་གསར་པ་གང་ཡང་ཤེས་རྟོགས་བྱུང་མེད་སྐོར་བརྗོད་འདུག། ཨབ་ཏུ་ཝཱ་ལི་ནི་ཁོ་ར་མིའི་བཟོ་རྩལ་རིག་གནས་ཀྱི་མཐོ་སློབ་ནས་བསླབ་པ་མཐར་སོན་པ་ཞིག་ཡིན་པ་དང་ལོ་རིམ་བཞི་པར་སླེབས་སྐབས་བུ་དེ་ཁུ་མུལ་ཞེས་པའི་ས་གནས་ལ་སྦྱོང་བརྡར་ཞིག་ལ་བཏང་བ་ལྟར་བསྐྱོད་ནས་ཟླ་བ་དྲུག་ཙམ་རིང་སྐྱེལ་འདྲེན་གྱི་ཁེ་གཉེར་ལས་ཁང་ཞིག་ལ་ལས་ཀ་ཧུར་ཐག་བྱས་འདུག་ནམ་རྒྱུན་བུ་དེ་སྤྱོད་ལམ་ཡག་པོ་ཡོད་སྟབས་ཁྲིམས་འགལ་གྱི་བྱ་བ་དེ་འདྲ་རྩ་བ་ནས་བྱེད་ཀྱི་མེད་པར་ཨ་ཅག་གིས་ཡིད་ཆེས་བྱེད་ཀྱི་ཡོད་སྟབས་བུ་གློད་བཀྲོལ་ཡོང་ཐབས་སུ་ཐབས་ཤེས་གང་ཡོང་ཅི་ཡོང་བྱ་རྒྱུ་ཡིན་སྐོར་ཡང་བརྗོད་ཡོད་པ་སོགས་ཀྱི་གནས་ཚུལ་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ་རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང་བཞུགས་སྒར་རྡ་རམ་ས་ལར་རྟེན་གཞི་གནང་བའི་ན་གཞོན་རྩོམ་པ་པོ་བསྟན་ཕུན་ལགས་ཀྱི་ལྷན་དུ་ཁོང་གིས་བརྩམས་པའི་དཔེ་དེབ་རྣམས་ཚོང་འགྲེམ་གནང་ཕྱོགས་དང་རྩོམ་ཡིག་ལ་དོ་དབྱིངས་བྱེད་ཚུལ་སོགས་ཀྱི་སྐོར་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྡ་སའི་ཉིན་དེབ་གསན་མཁན་ཡོངས་ལ་ཐུགས་རྗེ་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་བཞུགས་སྒར་དུ་རྟེན་གཞི་བྱས་པའི་ན་གཞོན་རྩོམ་པ་པོ་བསྟན་ཕུན་ལགས་དང་ལྷན་དུ་ཁོང་གིས་བརྩམས་པའི་དཔེ་དེབ་རྣམས་ཚོང་འགྲེམ་བྱེད་ཕྱོགས་དང་རྩོམ་ཡིག་ལ་དབྱིངས་བྱུང་ཚུལ་སོགས་ཀྱི་སྐོར་གླེང་མོལ་ཞུ་རྒྱུ་ཡིན། ཐོག་མར་འདས་པའི་བདུན་ཕྲག་གཅིག་གི་གལ་ཆེའི་གསར་འགྱུར་ཁག་ནི། ཤེས་རིག་བཀའ་བློན་མཆོག་གོ་པལ་པུར་བོད་ཁྱིམ་དུ་ཕེབས་པ། ལས་བྱེད་འདེམས་བསྐོ་ལྷན་ཁང་གིས་ལས་བྱེད་གསར་པ་རྣམས་ལ་ཟབ་སྦྱོང་གནང་བ། རྒྱ་གར་ན་གཞོན་ཉམས་ཞིབ་པའི་ཚོགས་འདུ་ཐེངས་ལྔ་པ་འཚོགས་པ། ཤེས་རིག་ལས་ཁུངས་ཀྱི་ཐ་སྙད་གསར་པ་ཁག་ཅིག་གི་ངོ་སྤྲོད། འདི་ཚེས་དྲུག་ཉིན་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གོ་པལ་པུར་བོད་ཁྱིམ་དུ་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་སློབ་གྲྭ་ནང་ཁུལ་གྱི་རྩོམ་རིག་དང་རིག་གཞུང་འདུ་འཛོམས་དབུ་འབྱེད་གནང་ཡོད་ཅིང་དབུ་འབྱེད་མཛད་སྒོར་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས

ཁྱེད་རང་ཚོ་འགན་ཆགས་འདུག། ཐེངས་འདིའི་འདུ་འཛོམས་ནི་ཤེས་རིག་ལས་ཁུངས་ཀྱི་ངོས་ནས་ཕྱི་ཟླ་བཅུ་པའི་ཚེས་དྲུག་ནས་བཅོ་གསུམ་བར་གོ་སྒྲིག་གནང་གི་ཡོད་ཅིང་དེའི་ནང་རྡ་ས་ཁུལ་གྱི་སློབ་གྲྭ་ཁག་བརྒྱད་ནས་སློབ་ཕྲུག་གྲངས་བརྒྱ་དང་དགུ་བཅུ་གོ་བདུན་དང་ལྡེ་ར་ལྡུན་ཁུལ་ནས་སློབ་ཕྲུག་གྲངས་བརྒྱ་དང་བཞི་བཅུ་ཞེ་གཉིས་ལྷོ་ཕྱོགས་ཁུལ་གྱི་སློབ་གྲྭ་དྲུག་ནས་སློབ་ཕྲུག་གྲངས་བརྒྱ་དང་སུམ་ཅུ་སོ་བཞི་དང་བྱང་ཤར་ཁུལ་གྱི་སློབ་གྲྭ་དྲུག་ནས་སློབ་ཕྲུག་གྲངས་བརྒྱ་དང་སུམ་ཅུ་སོ་བརྒྱད་དང་དགེ་རྒན་ཕྱག་རོགས་གནང་མཁན་གྲངས་ཉི་ཤུ་རྩ་བདུན་དང་སློབ་ཕྲུག་ཁྱོན་དྲུག་བརྒྱ་ལྔ་མཉམ་ཞུགས་གནང་ཡོད་པ་རེད། འདི་ཚེས་བཞི་ཉིན་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་འདེམས་བསྐོ་ལྷན་ཁང་གི་གོ་སྒྲིག་འོག་བཞུགས་སྒར་འཛིན་སྐྱོང་སྦྱོང་བརྡར་བསྟི་གནས་ཁང་དུ་སྲི་ཞུའི་ལས་བྱེད་གསར་བསྐོ་རྣམས་ལ་བོད་ཀྱི་སྐད་ཡིག་དང་ལོ་རྒྱུས། གཞུང་འབྲེལ་ཡིག་སྲོལ་བོད་མིའི་སྒྲིག་འཛུགས་ཀྱི་ལས་བྱེད་གནང་ཕྱོགས་བཙན་བྱོལ་བོད་མིའི་བཅའ་ཁྲིམས་དབུ་མའི་ལམ་སོགས་ཀྱི་སྐོར་དམིགས་པའི་ཟབ་སྦྱོང་འགོ་འཛུགས་གནང་ཡོད་ཅིང་ལས་བྱེད་འདེམས་བསྐོ་ལྷན་ཁང་གི་ཚོགས་གཙོ་དཔེ་ཟུར་དབང་འདུས་ཚེ་རིང་ལགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་དཀྱིལ་འཁོར་ནང་ཞབས་ཞུ་བསྒྲུབ་རྒྱུ་ནི་ཧ་ཅང་གི་སྐལ་བ་བཟང་པོ་ཡིན་སྐོར་གཏམ་བཤད་གནང་འདུག།
འདི་འདྲའི་གི་སྒྲིག་འཛུགས་གལ་ཆེན་པོ་གཅིག་གི་ནང་ལོགས་ལ་ཡ། མི་རིགས་འདི་ལ་ཡ་བོད་པའི་མི་རིགས་ལ་སྐྱེས་པའི་གཞུག་ལ་ཡ་ད་སྒྲིག་འཛུགས་འདི་ལས་གལ་ཆེ་རྩ་བ་ཉིད་ནས་ཡོག་མ་རེད་འདི་ཡིན་དུས་ཙམ་པ་འདིའི་གི་ནང་ལོགས་ལ་ད་རྣམ་པ་ཚོ་འདུག་ཟེར་ནས་ཕེབས་ཡ་ད་ག་རང་ཨེ་ནི་དགའ་བསུ་ཞུ་འོས་པའི་གི་གནད་དོན་གཅིག་རེད། ཡ་ཡ་ཅིག་འདི་ཞུས་ན་བསམ་སོང།

ཀརྨ་ཆོས་དབྱིངས་ལགས་ཀྱིས། རྒྱ་ནག་གིས་བོད་བཙན་བཟུང་བྱས་པ་ནས་བཟུང་རྒྱ་གར་ལ་ཆབ་སྲིད་ཀྱི་ཐབས་བྱུས་ཐོག་ནས་གདོང་ལེན་བྱེད་དགོས་པའི་གནད་དོན་ཞིག་ཆགས་ཡོད། སོང་ཙང་རྒྱ་གར་གྱི་ན་གཞོན་ཉམས་ཞིབ་པ་ཚོས་བོད་དང་ཧི་མ་ལ་ཡའི་སྐོར་ལ་ཞིབ་འཇུག་གི་སློབ་སྦྱོང་གནང་རྒྱུ་གལ་ཆེ་ཆགས་ཡོད་ལ། ཚོགས་འདུ་དེ་ལྟ་བུ་ཡང་སེ་འཚོགས་རྒྱུ་གལ་ཆེན་པོ་ཞིག་ལ་ངོས་འཛིན་གནང་གི་ཡོད་ཅེས་གསུངས་སོང། འདི་ཚེས་བཞི་ཉིན་ཤེས་རིག་ལས་ཁུངས་ཀྱི་ཐ་སྙད་བརྡ་ཆད་ཚན་པས་རྒྱུན་དུ་བཀོལ་སྤྱོད་ཆེ་བའི། བཅར་འདྲིའམ Interview དང་འབྲེལ་བའི་ཐ་སྙད་ཁག་ཅིག་ཤེས་རིག་ལས་ཁུངས་ཀྱི་ལས་བྱེད་ངག་དབང་བསྟན་འཛིན་ལགས་ཀྱིས་ངོ་སྤྲོད་གནང་བ་གསན་རོགས། དང་པོ། Blind Interview། མིང་སྦས་བཅར་འདྲི། བཅར་འདྲི་བྱེད་སའི་གང་ཟག་གི་མིང་སྦས་གསང་བྱས་པའམ་མིང་བྱང་སོགས་གསལ་ཁ་མེད་པར་གསར་འགྱུར་ནང་བཀོད་ཟིན་པའི་བཅར་འདྲི། གཉིས་པ། Exit Interview། རྩ་དགོངས་བཅར་འདྲི། རྒྱུན་ལྡན་ལས་མི་ཞིག་གིས་རྩ་དགོངས་ཞུས་པའི་རྒྱུ་མཚན་དང། སྒྲིག་འཛུགས་སུ་ལས་ཀ་བྱེད་པའི་ཉམས་མྱོང་ཐོག་གྲོས་བསྡུར་ཡོང་ཆེད། ལས་དགོངས་ཞུ་ལ་ཉེ་བའི་སྐབས་སུ་ལས་མི་ཞིག་ལ་བླངས་པའི་བཅར་འདྲིའི་དགོངས་སྐོར། གསུམ་པ། Group Interview། མཉམ་འདུས་བཅར་འདྲི། བཅར་འདྲི་ཞུ་མཁན་རྐྱང་པ་ཞིག་གིས་དུས་གཅིག་ལ་ཡུལ་མི་མི་འདྲ་བ་དུ་མར་བཅར་འདྲི་བྱེད་ཚུལ། བཞི་པ། Helping Interview། ཕན་པའི་འདྲི་རྩད། སེམས་ནད་བཅོས་ཐབས་སམ། སྤྱི་ཚོགས་དང་འབྲེལ་བའི་དཀའ་ངལ་གང་ཞིག་སེལ་ཐབས་སུ་སྨན་པའམ། ལམ་སྟོན་ཁྱད་ལས་པས་དུས་ཡོལ་གང་སར་དེར་དྲི་བ་དྲི་ལན་བྱེད་པའི་ལས་རིམ། ལྔ་པ།

བཞུགས་སྒར་དུ་རྟེན་གཞི་བྱས་པའི་ན་གཞོན་རྩོམ་པ་པོ་བསྟན་ཕུན་ལགས་དང་ལྷན་དུ་ཁོ་རང་གིས་བརྩམས་པའི་ད་དེབ་རྣམས་ད་ཅིག་རྩོམ་སྟངས་རེད་ད་ག་ནང་བཞིན་གྱི་ད་དེབ་རྩོམ་པ་དེ་ཚོའི་བརྒྱུད་བྱས་ཁོ་རང་གི་འཚོ་བའི་གི་གནས་བབ་ལ་ཕན་ཐོགས་ཇི་ཙམ་བྱུང་ཡོད་མེད་ཐད་ལ་ང་ཚོས་གླེང་མོལ་ཞུ་གི་ཡིན། ད་ལྟ་ང་དངོས་སུ་གཙུག་ལག་ཁང་གི་ད་རྒྱལ་སྒོའི་མདུན་དེ་ལ་ད་དང་ལམ་ཁ་སུམ་མདོ་དེའི།

བསྟན་ཕུན་ལགས་ད་ཁྱེད་རང་ཉིན་ཤས་ཀྱི་གོང་ནས་ད་ཁྱེད་རང་གིས་བརྩམས་པའི་དེབ་དེ་བཙོང་བསྡད་འདུག་འགྲིག་རོ། འདི་ནས་ད་ཅིག་རྒྱ་གར་རེ་ཡ་ཡུལ་སྐོར་གྲོང་ཁྱེར་མ་མང་པོ་ཅིག་ལ་ཁྱེད་རང་གིས་བཙོང་གནང་གི་འདུག་ད་ད་ལྟ་བར་དུ་དེབ་ག་ཚོད་བྲིན་ཡོད་ན་དེའི་གི་ཡང་ཅིག་རྒྱ་གར་འདི་ཚོ་ཅིག་ཉོ་བར་ཡོང་པའི་སྐབས་སུ་ཁོ་རང་ཚོས་ཡང་ཅིག་དྲི་བ་རེད་ཁོ་རང་ཚོ་དེ་ལ་དགའ་སྣང་ག་ཚོད་ཞིག་འདུག། ལགས་འོང་ད་དེབ་བཙོང་བྱས་ཉི་མ་ཁ་ཤས་ཕྱིན་སོང་ཨ་འདི་ཤོད་རན་ག་ད་ད་དེབ་བཙོང་བྱས་ད།

མ་འོངས་པར་མང་ཙིག་བྲིས་ཞེས་སེམས་ཤུགས་དང་བློ་སྐྱེད་གནང་མཁན་མང་པོ་བྱུང་ཚུལ། ལགས་འོང་རེད་ད་ནི་ཁོང་བསྟན་ཕུན་ལགས་གསུངས་སོང་ད་ད་ལྟ་ང་ཚོའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་ད་མང་ཆེ་བ་ཅིག་བཞུགས་སྒར་རྡ་རམ་ས་ལ་ཕེབས་མྱོང་ཡོད་རེད་ཕེབས་མ་མ་མྱོང་མཁན་རུ་གྱི་ཡིན་པ་ཡིན་ན་ད་བཞུགས་སྒར་རྡ་རམ་ས་ལ་དེའི་ད་ལྟའི་ཆ་ལ་ད་ཅིག་གནམ་གཤིས་ཀྱི་ཆ་ནས་ཡིན་པ་ཡིན་ན་ཅིག་ཚ་བ་ཆེ་བ་ནང་བཞིན་གྱི་ད་ཡུལ་སྐོར་སྤྲོ་འཆམ་པ་ཡིན་ནས་རྒྱ་གར་ཕོན་ཆེན་པོ་ཞིག་ཅིག་ད་ཅིག་ཉེ་འཁོར་གྱི་ད་ཅིག་མངའ་སྡེ་དཔེར་ན་ཅིག

ད་ལྟའི་ཆར་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྒྱལ་བའི་ཕོ་བྲང་ན་བཞུགས་ཡོད་དུས་ཨ་ནི་ད་རེས་བདུན་ཕྲག་གཅིག་གི་ནང་ལ་གཟའ་ཟླ་བ་རེད་ལྷག་པ་རེད་པ་སངས་ཨ་ནི་འཆར་ཅན་ལ་ད་ཅིག་དད་ལྡན་ད་མི་མང་ལ་མཇལ་ཁ་བསྩལ་གནང་གི་ཡོད་རེད་ད་དེའི་སྐབས་སུ་དཔེར་ན་མཚམས་རེ་ཡང་ཕྱི་རྒྱལ་ཁབ་ནས་གནད་ཡོད་མི་སྣ་དེ་འདྲས་དེ

ཨ་ནི་ལགས་སོ་བསྟན་ཕུན་ལགས། ད་དེབ་ཉིས་བརྒྱ་ལྔ་བཅུ་བྲིན་བཞག། ད་ཆིག་སྟོང་ནས་ད་ད་དུང་བདུན་བརྒྱ་ལྔ་བཅུ་ལྷག་ཡོད་རེད། ཁྱེད་རང་གིས་ཡང་དེབ་དཔེར་ན། ས་གནས་གཞན་པ་དེ་བ་ལ་ཡང་ཁྱེད་རང་གི་ངོས་ནས་བསྐུར་ཡོད་ན། ཨ་ནི་ཡང་གཅིག་ག། ཚོགས་སྡེ་ཁག་རེད་དང་ཞིང་གི་དཔེ་མཛོད་ཁག་རེད་དེ་བ་ལ་ཡང་ཁྱེད་རང་གིས་ཕྱག་དེབ་འདི་བརྩམས་པའི་དང་ད་འདི་སྙན་ངག་གི་དེབ་ཆུང་འདི་བསྣམས་གནང་ཡོད་ན་ག་འདྲས་ན།
ལགས་ད་ལྟའི་ཆར་ལ་ངས་འདུག་སེ་བྱས།

འདུག་ཟེར་དུས་ཙམ་པ། སྙན་ངག་གི་འདུག་ཟེར་དུས་ཙམ་པ་མཚམས་ད་དང་པོ་བྲིས་དུས་ཙམ་པ་སོ་སོ་གི་ཚོར་བ་རེད་སྐྱོ་སྣང་རེད་དགའ་སྣང་རེད་སྐྱིད་སྣང་དེ་ཚོ་མར་ཡིག་ཐོག་ལ་བབས་དུས་ཙམ་པ་ཡང་སྲིད་ཚོར་བའི་ཚོར་བ་ལོགས་ཀ་ཅིག་ད་འདི་ཡང་སྒྱུ་རྩལ་གྱི་ཅིག་གི་རྣམ་པའི་ཆ་ནས་ཡང་ཚོར་བ་ལོགས་ཀ་ཅིག་ལས་ད་བྱེད་པའི།

དེ་འདྲའི་ད་ཅིག་དྲ་ཐོག་ནས་ཅ་ལག་ཉོ་མཁན་མང་པོ་ཡོང་གི་འདུག་ཨ། ད་ང་ཚོའི་མདུན་ལ་དེ་ང་ཚོ་དེར་ད་ཅིག་གླ་འཁོར་ཅིག་ཡོང་ཨ་ནི་དེ་ནས་ཅ་ལག་ཡོངས་རྫོགས་ཁྱེར་ཡོང་ད་ང་ཚོ་བཞུགས་སྒར་རྒྱལ་བའི་ཕོ་བྲང་གི་ཉེ་འཁྲིས་སུ་ཆགས་པའི་བོད་མི་ཚོས་ད་ཅ་ལག་སུས་མངགས་པ་ཡིན་ནས་ཁོ་རང་ཚོ་དུས་ཐོག་དེ་ཅིག་སྐྱེལ་གར་ཡོང་བ་ལ་སོགས་པ་ད་ད་ལྟ་དེ་ཅ་ལག་དེ་ཚོ་ད་ཁོ་རང་ཚོས་རྩིས་རེ་རྩིས་ལེན་བྱེད་བསྡད་ཀྱི་འདུག་ཨ། ད་འདི་ཡང་བཞུགས་སྒར་རྡ་རམ་ས་ལའི་དམིགས་བསལ་མེག་ལོར་གཡས་གཡོན་དེ་བ་ལ་དེ་ཅིག་ད་ཅ་ལག་ད་གོང་ཆེན་པོ་ཞིག་འདུག་ད་བོད་མི་མང་ཆེ་བ་གཅིག་གིས་ཡང་ཅ་ལག་དེ་ཚོ་དྲ་ཐོག་ནས་མངགས་རྗེས་ཨ་ནི་ཅིག་དངོས་སུ་བ་ཚོང་ཁང་རེད།

རྒྱལ་སྤྱིའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་འདི་ལོའི་ནོ་བེལ་གཟེངས་རྟགས་ཐོབ་པའི་ཨི་རན་ནང་གི་འགྲོ་བ་མིའི་ཐོབ་ཐང་དང་རང་དབང་བུད་མེད་ལ་ཐོབ་ཐང་འདྲ་མཉམ་དགོས་པའི་འཐབ་རྩོད་གནང་མཁན་དང་ད་ལྟ་བཙོན་ཁང་ནང་ཡོད་པ་ལྕམ་ནར་ཀིས་མོ་ཧམ་མ་ཏི་ལགས་ལ་འཚམས་འདྲིའི་གསུང་འཕྲིན་ཞིག་ཁེ་ས་གཟའ་སྤེན་པའི་ཉིན་བསྩལ་གནང་མཛད་འདུག། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལྷོ་ཨ་མི་རི་ཀའི་རྒྱལ་ཁབ་ཀོ་ལོམ་པི་ཡཱ་ནང་ཡོད་པའི་མཱ་སི་ལིང་གཙུག་ལག་སློབ་གཉེར་ཁང་གི་སྡེ་ཚན་ཞིག་ནང་ཆེད་ཕེབས་ཀྱིས་དེ་ཡོད་སློབ་ཕྲུག་ཚོར་བོད་དོན་སྐོར་གསུང་བཤད་གནང་ཡོད་པ་རེད་ཤག། ཡང་ཨོ་སི་ཁྲི་ལི་ཡའི་ནང་བཅའ་བཞུགས་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་འདི་ཟླའི་ཚེས་ལྔ་ཉིན་ཡུལ་དེའི་གྲོང་ཁྱེར་ཀན་བྷེ་རའི་ནང་ཐའེ་ཝན་རྒྱལ་ཡོངས་ཀྱི་དུས་ཆེན་ཐེངས་མ་བརྒྱ་དང་བཅུ་གཉིས་པའི་ཉིན་མོ་སྲུང་བརྩིའི་མཛད་སྒོའི་ཐོག་མཉམ་ཞུགས་གནང་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་བཀོད་སྤེལ་གནང་འདུག། ཡང་བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་བོད་ཀྱི་གཞོན་ནུ་ལྷན་ཚོགས་དབུ་བརྙེས་ཏེ་མི་ལོ་ཧྲིལ་པོ་ལྔ་བཅུ་ང་གསུམ་འཁོར་བའི་དུས་དྲན་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོར་ཆེད་ཕེབས་གནང་སྟེ་ཁོང་ཉིད་བོད་མིའི་སྒྲིག་འཛུགས་ཀྱི་ལས་སྣེ་ནང་ད་བར་ཐུགས་འགན་བཞེས་པའི་སྐབས་སུ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཕྱག་ལས་གནང་ཕྱོགས་ཚུད་པའི་ང་ཚོའི་སྤྱི་ཚོགས་ཀྱི་གནས་སྟངས་ཁག་རྒྱུན་དུ་ནས་གསལ་པོ་གཟིགས་ཀྱི་ཡོད་ཅེས་གསུངས་འདུག། ཡང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་གྲངས་མང་དམངས་གཙོ་ཚོགས་པའི་དབུ་ཁྲིད་ཅག་ཤུ་མར་མཆོག་གིས་སྣེ་ཁྲིད་གནང་བའི་གྲོས་ཚོགས་གོང་མའི་འཐུས་མི་དྲུག་ལས་གྲུབ་པའི་ཚོགས་ཆུང་ཞིག་དེ་རིང་གཟའ་སྤེན་པའི་ཉིན་རྒྱ་ནག་ནང་འཚམས་གཟིགས་ཆེད་གྲོང་ཁྱེར་ཧྲང་ཧའེ་ནང་ཕེབས་འབྱོར་བྱུང་ཡོད་པ་དང་དེ་ནི་ཕྱི་ལོ་ཉིས་སྟོང་བཅུ་དགུ་ལོ་ནས་བཟུང་ཨ་རིའི་གྲོས་ཚོགས་ཀྱི་འཐུས་མི་རྒྱ་ནག་ནང་ཕེབས་པ་ད་རེས་ཐེངས་དང་པོ་དེ་ཡིན་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་རྒྱུན་དུ་གསན་བཞེས་གནང་བར་ཐུགས་རྗེ་ཆེ།